སྤྱིར་ཨོ་སི་ཀྲི་ལི་ཡའི་ཐོངས་མཆན་གཞན་ལྟ་བུ། སྤུན་མཆེད་དྭ་ཕྲུག་གི་ཐོངས་མཆན་ཨང་གཅིག་གཅིག་བདུན་དེར་ཚང་དགོས་པའི་ཆ་རྐྱེན་དམིགས་བསལ་ཁག་འགའ་ཤས་ཡོད། ཐོངས་མཆན་དེའི་འོག་ཕ་མ་གཉིས་ཀ་འདས་གྲོངས་སུ་གྱུར་བ་དང་ཡང་ན་ཕ་མ་གཉིས་དང་འབྲེལ་བ་བརླགས་པའི་དྭ་ཕྲུག་ལུས་པའི་སྤུན་མཆེད་རྣམས་ཨོ་སི་ཀྲི་ལི་ཡར་ཡོད་པའི་སྤུན་མཆེད་སར་གཞིས་སྤོའི་གོ་སྐབས་བསྐྲུན་གྱི་ཡོད།

ཕ་མ་དང་འབྲེལ་བ་མེད་པས་ལྟ་སྐྱོང་མཁན་སུ་ཡང་མེད་པས་ཨོ་སི་ཀྲི་ལི་ཡར་སྤུན་མཆེད་དང་མཉམ་དུ་བསྡད་འདོད་ཡོད་པ་རྣམས་ལ་ཐུགས་ཕན་གསོས་ཆེད་ཡིན། ཐོངས་མཆན་ལག་ཁྱེར་དེའི་ཆེད་ཐོག་མར་ཕྲུ་གུ་དེ་ཨོ་སི་ཀྲི་ལི་ཡའི་ཕྱི་ལ་ཡོད་པ་དང་ཨོ་སི་ཀྲི་ལི་ཡར་ཡོད་པའི་འབྲེལ་ཡོད་སྤུན་མཆེད་ཞིག་གིས་སྦྱིན་བདག་བྱེད་དགོས་པ་ཡིན།

སྦྱིན་བདག་དེས་ཉེན་རྟོག་པའི་ལས་ཁུངས་ལས་ནག་ཉེས་མེད་པའི་ལག་ཁྱེར་དགོས་པ་ཡིན། གལ་ཏེ་སྦྱིན་བདག་དེར་འདས་པའི་ལོ་རྒྱུས་ནང་ཕྲུ་གུ་དང་འབྲེལ་བའི་ནག་ཉེས་བསགས་ཡོད་པ་ཡིན་ཚེ་སྙན་ཞུ་རྩིས་མེད་བཏང་བའི་ཉེན་ཁ་ཆེན་པོ་ཡོད། ཡང་ཁོང་གིས། གལ་ཏེ་ཕྲུ་གུ་དེའི་ཕ་མ་གཉིས་ཀྱིས་དུས་ཡུན་རིང་པོ་ཞིག་ཕྲུ་གུར་ལྟ་སྐྱོང་བྱེད་མི་ཐུབ་པ་དང་འདས་གྲོངས་སུ་གྱུར་ཡོད་པའི་གནས་སྟངས་ཡིན་ཚེ་སྙན་ཞུ་རྒྱག་སྐབས་འབྲེལ་ཡོད་དཔང་ཡིག་ཆ་ཚང་ཞིག་མཉམ་ཕུལ་དགོས་པ་ཡིན་ཞེས་ཁོང་གིས་མུ་མཐུད་ནས་གསུངས་དོན། if the parents are incarcerated relevant documents such as court records གལ་ཏེ་ཕྲུ་གུ་དོ་བདག་གི་ཕ་མ་གཉིས་བཙོན་འཇུག་བྱས་ཡོད་ཚེ། འབྲེལ་ཡོད་ཁྲིམས་ཁང་གི་ཡིག་ཆ་རྣམས་དཔང་རྟགས་སྟོན་དགོས་པ་ཡིན་ཡང་གལ་ཏེ་ཕ་མ་གཉིས་དུས་ཡུན་རིང་པོ་ཞིག་གར་སོང་ཆ་མེད་དུ་འགྲོ་བ་ཡིན་ཚེ་འབྲེལ་ཡོད་ཉེན་རྟོག་ལས་ཁུངས་ལས་རྒྱབ་གཉེར་ཡིག་ཆ་དང་ཕ་མ་གཉིས་འཚོལ་བར་ཐབས་ཤེས་གང་དག་ཞིག་བྱས་ཡོད་པ་སོགས་ཞིབ་ཕྲ་ཨོསྟྲེ་ལི་ཡའི་ནང་སྲིད་ལྷན་ཁང་ལ་ཕུལ་དགོས་པ་ཡིན། ཡང་སྐུ་ཞབས་ཨེག་མ་ཏི་ལགས་ཀྱིས་སྤུན་མཆེད་དྭ་ཕྲུག་གི་ཐོངས་མཆན་ཨང་གཅིག་གཅིག་བདུན་དེར་དགེ་མཚན་ཆེན་པོ་ཡོད་པའི་སྐོར་འགྲེལ་བརྗོད་གནང་དོན།
This is a permanent visa, therefore the child can stay in Australia. དེ་གཏན་འཇགས་ཐོངས་མཆན་ཞིག་ཡིན་པས་ཕྲུ་གུ་དེ་ཨོས་ཏྲེ་ལི་ཡའི་ནང་མུ་མཐུད་གནས་སྡོད་ཆོག་པ་དང་དེར་ལས་ཀ་ལས་ཆོག་པ་སློབ་སྦྱོང་བྱེད་ཆོག་པ Medicare གྱི་ཐོབ་ཐང་བླངས་ཆོག་པ་མ་འོངས་པར་སྤུན་མཆེད་གཞན་ལ་སྦྱིན་བདག་བྱེད་ཆོག་པ་མཐར་མི་སེར་སྙན་ཞུ་རྒྱག་ཆོག་པ་སོགས་ཐོབ་ཐང་ཧ་ཅང་མང་པོ་ཡོད། རེ་ཆལ་ཨུ་ཛུ་ཨུ་ཤི་ཡ་ལགས་ནི་ཨ་ཕི་རི་ཀའི་ལུང་པ་གྷ་ན་ཞེས་པ་ནས་ཡིན་པ་དང། ཁོང་མོ་ཉིས་སྟོང་བཅུ་དྲུག་ལོར་སྤུན་མཆེད་དྭ་ཕྲུག་གི་ཐོངས་མཆན་ཨང་གཅིག་གཅིག་བདུན་ཐོག་ཨོ་སི་ཀྲི་ལི་ཡར་སླེབས་པ་ཡིན་འདུག། ཁོ་མོའི་ཨ་མ་ལགས་སེམས་ཁམས་འཆོལ་བའི་ནད་ལས་མནར་བས་ཁོ་མོའི་རྨོ་ལགས་ཀྱིས་ལྟ་སྐྱོང་བྱས་ཡོད་པ་རེད། ཁོ་མོའི་ཕ་གསོན་ཡོད་ཀྱང་འབྲེལ་བ་དེ་ཙམ་མེད་པ་ཡིན་འདུག་དེ་རྗེས་ཁོང་གི་རྨོ་ལགས་འདས་གྲོངས་སུ་གྱུར་ནས་ཁོང་མོར་དཀའ་ངལ་ཆེན་པོ་འཕྲད་ཡོད་པ་རེད། ཁོང་མོས་གསུངས་དོན། it just got to the time where it was just me and དེའི་སྐབས་ང་དང་ངའི་སྤུན་མཆེད་རྣམས་ཉིན་རེའི་འཚོ་ཐབས་ཆེད་དཀའ་ངལ་ཆེན་པོ་འཕྲད་བྱུང། ཉིན་རེའི་ཟས་འདང་ངེས་མེད་པ་དང། དེ་རིང་ཟ་རྒྱུ་བྱུང་ན་སང་ཉིན་ག་རེ་བྱུང་མིན་རྟག་པ་བརྟན་པ་མེད་པའི་དུས་ཤིག་བྱུང། དེ་ཡང་རེ་ཆེལ་ལགས་ཁོང་མོར་གཅེན་པོ་བཞི་ཡོད་པ་དང་གཅེན་པོ་ཆེ་ཤོས་དེ་ཆུང་དུས་ནས་ཨོ་སྟྲེ་ལི་ཡར་གནས་སྡོད་ཡོད་འདུག་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོར་ཁོང་མོའི་ཨ་མ་ལགས་འདས་གྲོངས་སུ་གྱུར་རྗེས་ཁོང་མོ་དང་ཁོང་མོའི་བུ་སྤུན་ཆུང་བ་གཉིས་ཨོ་སྟྲེ་ལི་ཡར་ཡོད་པའི་གཅེན་པོའི་སར་གཞིས་སྤོ་ཆེད་སྤུན་མཆེད་དྭ་ཕྲུག་གི་ཐོངས་མཆན་ལ་སྙན་ཞུ་བརྒྱབ་ཡོད་པ་རེད། དེ་རྗེས་མཐར་ཉིས་སྟོང་བཅུ་དྲུག་ལོའི་སྤྱི་ཟླ་དྲུག་པའི་ནང་ཁོང་དང་ཁོང་གི་གཅུང་པོ་གཉིས་ཨོ་སྟྲེ་ལི་ཡར་སླེབས་པ་ཡིན་འདུག་ཁོང་མོས་ཐོག་མར་གནམ་ཐང་ལ་འབྱོར་བའི་སྐབས་ཀྱི་མྱོང་ཚོར་སྐོར་འགྲེལ་བརྗོད་གནང་དོན། ང་རང་ཐོག་མར་གནམ་ཐང་ལ་འབྱོར་ནས་ཁོར་ཡུག་གསར་པ་ཞིག་མཐོང་སྐབས་ཚོར་བ་ཧ་ཅང་སྐྱིད་པོ་བྱུང། གནམ་ཐང་གི་ལས་བྱེད་པ་ཞིག་གིས་ཨོ་སྟྲེ་ལི་ཡར་སླེབས་པའི་རྒྱུ་མཚན་དྲིས་སྐབས་ང་རང་དེ་དུས་དབྱིན་སྐད་ཤེས་ཀྱི་མེད་པས་ལན་རྒྱག་ཐུབ་མ་བྱུང། ངའི་བསམ་པར། དྲི་བར་ལན་རྒྱག་ཐུབ་མེད་པས་ང་རང་ཕྱིར་ལོག་གཏང་གི་རེད་བསམ་བྱུང། དེ་ནས་མི་དེས་ང་ལ་ཨོས་ཏྲེ་ལི་ཡར་སླེབས་པར་དགའ་བསུ་ཡོད་ཞེས་ལབ་སྐབས་སེམས་ལྷོད་ལྷོད་བྱུང། རེ་ཆེལ་ལགས་ཁོ་མོ་ཉེ་ཆར་ཨོས་ཏྲེ་ལི་ཡའི་མི་སེར་ཆགས་ཡོད་པ་དང། ད་ཆ་ལས་ཀ་དང་སློབ་སྦྱོང་གཉིས་ཀ་གནང་བཞིན་པ་ཡིན་འདུག་ཐོངས་མཆན་ལག་ཁྱེར་དེའི་སྐོར་གནས་ཚུལ་རྒྱས་པའི་ཆེད་ཨོས་ཏྲེ་ལི་ཡའི་ནང་སྲིད་ལྷན་ཁང་གི་དྲ་ཚིགས www.homeaffairs.gov.au ཐོག་བསྐྱོད་རོགས་གནང། ལྷན་རྒྱས་ཀྱིས་ང་ཚོའི་ལེ་ཚན་ལ་གསན་པར་བཀའ་དྲིན་ཆེ།